གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ན་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་བཅུ་བདུན་དང།

དེ་ནས་འདི་ཟླའི་ཚེས་ཉི་ཤུ་དགུ་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་དཔེ་མཛོད་ཚོགས་ཁང་དུ་ས་མཐོ་ཚེ་རིང་དབང་མོ་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་པར་ཆེ་བསྟོད་གནང་ཡོད་པའི་གནས་ཚུལ་དང། མཇུག་ཏུ་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང་དེ་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་དུ་རྟེན་གཞི་བྱས་པའི་ནད་སྐྱོབ་ཐེབས་རྩ་ཚོགས་པའི་ལས་བྱེད་འཕྲིན་ལས་ཚེ་མཆོག་ལགས་དང་གླེང་མོལ་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་གཉའ་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་དང་རྒྱུན་རིང་ནས་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན་ལྕམ Dianne Feinstein མཆོག་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་ཁོང་གི་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོའི་གསུང་འཕྲིན་ཞིག་དམ་པ་དེའི་ཡིག་ཚང་གི་ལས་བྱེད་མཐོ་གྲས James Sauls ལགས་ཀྱི་མཚན་ཐོག་ལ་དེ་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་གྱི་སྔ་དྲོར་བསྩལ་གནང་མཛད་འདུག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྩལ་གནང་མཛད་པའི་གསུང་འཕྲིན་དེའི་ནང་ལྕམ་དམ་པ་དེ་སྐུ་ཚེ་ཧྲིལ་པོའི་རིང་ཨ་རིའི་མི་མང་སྤྱི་དང་ལྷག་དོན་དུ་ཀལ་ཧྥོ་ནི་ཡའི་མངའ་སྡེའི་མི་མང་རྣམས་དེ་བཞིན་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་གནང་སྟེ། སྤྱི་ཚོགས་ཞབས་ཞུ་བསྒྲུབས་གནང་ཡོད་པ་དང། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་དམ་པ་དེའི་སྐུ་ཟླ Richard Blum ལགས་དམ་པ་དེས་ཁོང་བཞུགས་སྒར་རྡ་རམ་ས་ལར་མཉམ་ཁྲིད་གནང་སྐབས་ལྕམ Dianne Feinstein མཆོག་ཐོག་མར་མཇལ་འཕྲད་བྱུང་བ་ནས་བཟུང་མགོན་པོ་གང་ཉིད་ལ་ཁོང་ནས་རྒྱབ་སྐྱོར་ཆ་ཚང་ཞུས་གནང་སྟེ། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོར ྋགོང་ས་མཆོག་ཨ་རིར་ཐེངས་དང་པོར་ཆིབས་བསྒྱུར་བསྐྱངས་གནང་གཙོས་པའི་ཨ་རིའི་གཞུང་ངོས་ནས་བོད་དོན་ལ་རྒྱབ་སྐྱོར་གནང་རྒྱུའི་ལས་གཞི་མང་པོའི་ནང་ཁོང་མཉམ་ཞུགས་གནང་ཡོད་པ་དང། ཡང་དམ་པ་དེ་སྐབས་དེའི་རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་དང་འགྲོགས་འདྲིས་ཡག་པོ་ཡོད་པའི་སྟབས་ཀྱིས་རྒྱ་ནག་གཞུང་གི་དཔོན་རིགས་མཐོ་ཤོས་ཚོར་བོད་མིའི་ངོས་ཀྱི་ལྷག་བསམ་རྣམ་དག་གི་བརྡ་འཕྲིན་ཁག་བསྐྱལ་རྒྱུའི་གོ་སྐབས་བྱུང་ནས་ཕན་ཐོགས་ཆེན་པོ་བྱུང་ཞེས་བཀའ་སྩལ་གནང་མཛད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཐའ་དོན་དུ་ཞིང་གཤེགས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་གིས་ལྷག་བསམ་རྣམ་དག་ཐོག་ནས་བོད་དོན་རྒྱབ་སྐྱོར་དང་མཛའ་འབྲེལ་གཡོ་བ་མེད་པར་བརྟན་པོའི་སྒོ་ནས་ཕན་གྲོགས་གནང་བའི་བཀའ་དྲིན་རྗེས་དྲན་ཞུ་བཞིན་ཡོད་སྟབས་དམ་པ་དེའི་ཆེད་ཐུགས་སྨོན་མཛད་ཀྱི་ཡོད་སྐོར་བཀའ་སྩལ་གནང་མཛད་ཡོད་པའི་གནས་ཚུལ་འདུག། ཡང་དེ་དང་འབྲེལ་ཡོད་སྐོར་ཞུ་ཁག་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། ཨ་མི་རི་ཁ་གི་གྲོས་ཚོགས་གོང་མ་གི་ནང་འཐུས་མི་བྱས་ཡུན་རིང་ཤོས་ལ་གནང་མཁན་ལྕམ Dianne Feinstein ལགས། སྤྱི་ཟླ་དགུ་བ་གི་ཚེས་པ་ཉེར་བརྒྱད་དུ་དགུང་ལོ་དགུ་བཅུ་གི་ཐོག་ཨ་མི་རི་ཁ་གི་ནང་དགོངས་པ་རྫོགས་ཡོད་པ་དང། ལྕམ Dianne Feinstein ལགས་ནི་ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་དང། གོང་ས་མཆོག་གི་ཐུགས་འདྲིས་ཆེན་པོ་ཡོད་པ་གི་གྲོགས་པོ་གལ་ཆེན་ཟིག་ཡིན་པས། ཨ་མི་རི་ཁ་གཞུང་གིས་བོད་དོན་རྒྱབ་སྐྱོར་རྒྱུན་མཐུད་ཡོང་བ་དང། བོད་རྒྱ་འབྲེལ་མོལ་ཡོང་ཐབས་སུ་མཐུན་འགྱུར་གང་ལེགས་གནང་བ་སོགས། བོད་དོན་རྒྱབ་སྐྱོར་བར་ཤུགས་རྐྱེན་ཆེ་བའི་མི་སྣ་ཟིག་ཆགས་ཡོད་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་དགུ་བ་གི་ཚེས་པ་སུམ་ཅུ་གི་ཉིན། ལྕམ Dianne Feinstein ལགས་ཀྱི་ཤུལ་ལུས་ནང་མི་ཚོར་ཐུགས་གསོ་གི་བཀའ་ཡིག་ཟིག་ཕེབས་པ་གི་ནང། ལྕམ་ཁོང་གིས་མི་ཚེ་ཧྲིལ་བོར་ཨ་མི་རི་ཁའི་གཞུང་མང་གི་ཞབས་འདེགས་ཞུས་ཏེ་མི་ཚེ་དོན་ལྡན་བྱུང་བ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོར་ཁོང་རྒྱ་གར་ནང་ཕེབས་ནས་གོང་ས་མཆོག་དང་ངོ་ཤེས་ཆགས་པ་ནས་བཟུང་ཨ་མི་རི་ཁའི་གཞུང་དང་གྲོས་ཚོགས་སུ་བོད་དོན་རྒྱབ་སྐྱོར་གྱི་སྲིད་བྱུས་སྲ་བརྟན་ཡོང་བར་དངོས་ཤུགས་བརྒྱུད་གསུམ་ནས་ནུས་པ་བཏོན་པ་སོགས་འཁོད་ཡོད་པ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱ་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein དགུང་ལོ་དགུ་བཅུ་ཕེབས་པ་ཁ་སང་དགོངས་པ་རྫོགས་པ་རེད། གོང་ས་མཆོག་དང་ཁོ་རང་ག་རེ་ཟེར་ད་ཡུན་རིང་པོ་ཞེ་པོ་ཅིག་ཐུགས་འདྲིས་ཡོད་པ་དང་ཆབས་ཅིག་ཁོང་གིས། བོད་དོན་ཐོག་ལ་ག་རེ་ཟེར་རྒྱུན་འཁྱོངས་ཀྱིས་རྒྱབ་སྐྱོར་ཞེ་དྲག་ཆིག་ཆོད་ཆེན་པོ་གནང་མཁན་ཞིག་རེད། དེ་འདྲ་སོང་ཙང་ཨ་ནི་ཁོང་ད་དགོངས་པ་རྫོགས་པ། རྒྱལ་བ་རིན་པོ་ཆེ་ལ་སྙན་སེང་ཞུས་པའི་རྗེས་ལ་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཨ་ནི་ཁོང་གི་ནང་མི་བུ་ཕྲུག་ལ་ཨ་ནི་ཐུགས་གསོའི་བཀའ་ཡིག་ཅིག་བསྩལ་བ་རེད། བཀའ་ཡིག་གི་ནང་དོན་དེ་ཨ་ནི་ད་ལྕམ། Dianne Feinstein། མཆོག་ཨ་ནི།

རྡོ་རྗེ་བཏོན་ཡོད་པ་རེད། ཕྱོགས་མཚུངས་ལྕམ་ཁོང་རྒྱ་ནག་གི་སྲིད་འཛིན་འདས་པོ་ཅང་ཙེ་མིན་དང་འབྲེལ་ལམ་ཐག་ཉེ་ཡོད་པར་བརྟེན། བོད་དོན་དཀའ་ངལ་སེལ་ཐབས་སུ་འབད་བརྩོན་གང་ཡོང་གནང་བ་སོགས་ལ་བཀའ་དྲིན་རྗེས་དྲན་དང་ཐུགས་སྨོན་གནང་བ་བཀའ་ཡིག་ཏུ་འཁོད་པའང་འགྲེལ་བརྗོད་གནང་གི་འདུག། དེ་མཚུངས། ཁོང། རྒྱ་ནག་གི་སྐབས་དེའི་ག་རེ་ཟེར་དཔོན་པོ་དཔེར་ན། ཅེང་ཙེ་མིན་དང། ཁོ་རང་ཚོ་ཕན་ཚུན་ཞེ་དྲག་གི་ཐག་གྲོགས་པོ་ནང་བཞིན་གྱི་ཉེ་བོ་དང་དེ་འདྲ་ཡོད་ཙང། ཁོ་རང་གིས་ད་བོད་དོན་དཀའ་ངལ་སེལ་ཡས་ཕྱོགས་ལ་ཐོག་ལ་ཨ་ནི་ག་རེ་ཟེར་ད། འབད་བརྩོན། གང་ཡོང་ཡོང་གནང་ཡོད་རེད། གང་ལྟར་ཨ་ནི་ཨ་རིའི་གྲོས་ཚོགས་གོང་མའི་ནང་དང། ཨ་ནི་ད་ག་ནང་བཞིན་ཨ་ནི་ཨ་རིའི་ནང་ལ་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་ཁོ་རང་གཙོ་བོ་གལ་ཆེ་ཅིག་དུ་བྱས་གནང་ཡོད་རེད། དེ་སོང་ཙང་ཨ་ནི་ད་དེ་རིང་ཁོ་རང་ཨ་ནི་ག་རེ་ཟེར་རེད། དགོངས་པ་རྫོགས་པའི་དེ་ཡར་རྒྱལ་བ་རིན་པོ་ཆེ་བཀའ་ཡིག་གནང་བའི་ནང་ལ་ཨ་ནི་ཁོ་རང་གིས་ད་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞུ་བ་གནང་ཡོད་པ་དེ་རྗེས་དྲན་དང་འབྲེལ་བའི་ཨ་ནི་དཔེ་ཐུགས་རྗེ་ཆེ་གཞན་དེ་དང་འབྲེལ་ཨ་ནི་ཐུགས་སྨོན་ཡོད་དུ་བྱས། བཀའ་ཡིག་དེ་རིང་འདུག་སེ་བྱས་གནང་ཡོད་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཀྱང་ལྕམ་ཁོང་དགོངས་པ་རྫོགས་པར་ཚོར་ཤུགས་ཆེན་པོ་གི་ཐོག་ནས་མྱ་ངན་གུས་འདུད་དང། ཁོང་ནི་གོང་ས་མཆོག་གི་ཡུན་རིང་མཛའ་བཤེས་ཀྱི་གྲོགས་པོ་དང་ཧ་ཅང་བློ་གྲོས་ཆེ་བ་གི་སྲིད་དོན་པ་ཞིག་ཡིན་པས། ཁོང་གི་བྱས་རྗེས་ཀྱིས་བོད་དོན་དང་བོད་མིའི་སེམས་ནང་ཤུགས་རྐྱེན་གཏིང་ཟབ་བཞག་ཡོད་པ། ནང་མི་ཚོར་ཕུལ་བ་གི་ཐུགས་གསོའི་འཚམས་འཕྲིན་གི་ནང་འཁོད་ཡོད་པ་མ་ཟད། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་བོད་མིའི་སྒྲིག་འཛུགས་ནས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་མྱ་ངན་དང་ཤུལ་ལུས་ནང་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་རིའི་གྲོས་ཚོགས་འཐུས་མི་ལྕམ་སྐུ་དམ་པ Dianne Feinstein ནི་ལོ་རབས་མང་པོའི་རིང་ལ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་མཉེས་པའི་གྲོགས་པོ་ཡིན་པ་མ་ཟད་ཨ་ནི་བོད་མིའི་རང་དབང་འཐབ་རྩོད་ལ་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་མཁན་གྱི་ཚད་མཐོ་བའི་གང་ཟག་ཞིག་ཁྱད་པར་ཅན་ཞིག་ཡིན་པ་ད་ཐེངས་ནི། ད་བར་ཁོང་དགོངས་པ་རྫོགས་པའི་གནས་ཚུལ་ཐོས་པ་དེ་བོད་མིའི་སྒྲིག་འཛུགས་ནས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་བློ་ཕམ་ཆེན་པོ་ཨ་ནེ་བསྔོ་སྨོན་དང་ཁོང་གི་རྗེས་ཤུལ་ནང་མི་བུ་ཕྲུག་ཡོངས་ལ་ཐུགས་གསོའི་གྱི་གདུང་སེམས་མཉམ་སྐྱེད་ཞུ་གི་ཡོད་ཞེས་ཞུ་བ་ཡིན་ལགས་སོ། ཨ་མེ་རི་ཁ་གི་གྲོས་ཚོགས་གོང་མ་གི་འཐུས་མི་ལྕམ Dianne Feinstein ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོར་སན་ཧྥི་རན་སིས་ཀོ་གྲོང་ཁྱེར་གྱི་སྤྱི་ཁྱབ་པར་བདམས་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་གྲོས་ཚོགས་གོང་མ་གི་འཐུས་མིར་ཚུད་པ་ནས་བཟུང། ཨ་མི་རི་ཁ་གི་སྤྱི་ཚོགས་ཀྱི་ནང་མེ་མདའི་བཀག་སྡོམ་ཡོང་ཐབས་དང་ཁོར་ཡུག་སྲུང་སྐྱོབ། རྒྱལ་ཡོངས་བདེ་འཇགས་དང་མི་སེར་གྱི་རང་དབང་ཐོབ་ཐང་སྲུང་སྐྱོབ། དོགས་ཡོད་ཉེས་ཅན་པ་ཚོར་གང་བྱུང་བཙོན་ལས་མནར་གཅོད་བྱ་རྒྱུ་བཀག་འགོག་མཚམས་འཇོག་བྱེད་ཐབས་སོགས་ཕྱག་ལས་སྣེ་མང་གི་ཁྲོད། འགོ་ཁྲིད་མཁན་གྱི་ཆབ་སྲིད་པ་བུད་མེད་དང་བྱས་རྗེས་འབུར་ཐོན་བཞག་མཁན་ཞིག་ཆགས་ཡོད་པ་དང།

གསར་འགྱུར་མུ་མཐུད་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ལྕམ་སྐུ Dianne Feinstein མཆོག་དགོངས་པ་རྫོགས་པར་ཐུགས་གསོའི་འཚམས་འཕྲིན་གནང་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནང་བའི་ཐུགས་གསོའི་འཚམས་འཕྲིན་ནང་སྤྱི་ནོར ྋགོང་ས ྋསྐྱང་བུ་ཆེན་པོ་མཆོག་གིས་ཧ་ཅང་ཐུགས་མཉེས་པ་གནང་ཡུལ་གྱི་མཛའ་གྲོགས་དང། བོད་དང་བོད་མིའི་རྩ་དོན་ཐད་ཐུགས་ཕན་ཆེན་པོ་བཟོས་མཁན་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་དང་ཡུན་རིང་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ལྕམ་སྐུ Dianne Feinstein མཆོག་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་ངས་ཐུགས་གསོ་ཞུ་རྒྱུ་ཡིན་ཞེས་འཁོད་གནང་ཡོད་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་གནང་འདུག་ལྕམ་སྐུ Dianne Feinstein མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོའི་སྤྱི་ཟླ་དགུ་པའི་ནང། San Francisco། གྲོང་སྡེའི་སྤྱི་ཁྱབ་གནང་སྐབས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་མགྲོན་འབོད་གནང་ཡོད་པ་དང་ལོ་རྒྱུས་རང་བཞིན་ལྡན་པའི་མགྲོན་འབོད་དེ་ནི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་མི་རི་ཀར་ཕེབས་པ་ཐོག་མ་དེ་ཆགས་ཡོད་པ་མ་ཟད་དེའི་བརྒྱུད་རིམ་ནས་བོད་མི་དང་ཨ་མི་རི་ཀའི་བར་མཛའ་བརྩེའི་འབྲེལ་བ་བཙུགས་གནང་ཡོད་པ་རེད་བཞག།

ཡང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ས་ཕྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་ཡུ་རོབ་ཁུལ་གྱི་རྒྱལ་ཁབ Austria དང་འཇར་མ་ནི་གྲོས་ཚོགས་འཐུས་མི་བདུན་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་མཇལ་འཕྲད་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ཁེ་ས་གནས་ཚུལ་འགོད་པའི་ནང་དོན་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཁེ་ས་ཕྱི་ཚེས་སུམ་ཅུ་ཉིན་འཇར་མ་ནི Friedrich Naumann Foundation for Freedom ཞེས་པའི་འཇར་མ་ནི་ཚོགས་པའི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་ཀྱིས་མཇལ་འཕྲད་ཞུས་འདུག་ཚོགས་པ་འདི་ནི་དཔལ་འབྱོར་དང་རང་དབང། འགྲོ་བ་མིའི་ཐོབ་ཐང། གཞུང་འཛིན་སྐྱོང་ཡག་པོ་ཡོང་བ་དང་རང་དབང་གི་ཁྲོམ་ར་དར་སྤེལ་གཏོང་མཁན་ཞིག་ཡིན་པ་དང་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་བཟུང་བོད་མིའི་སྒྲིག་འཛུགས་ཀྱི་ལྷན་དུ་ཕྱག་སྦྲེལ་གནང་མཁན་ཞིག་ཡིན་འདུག་ཁོང་རྣམས་ཀྱིས་སྲིད་སྐྱོང་མཆོག་མཇལ་འཕྲད་ཞུས་དོན་གཙོ་བོ་ནི་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་བརྒྱུད་རིམ་ལ་ཉམས་ཞིབ་གནང་རྒྱུ་དང་བཙན་བྱོལ་བོད་གཞུང་གི་འཕེལ་རིམ་སྐོར་མཁྱེན་རྟོགས་གནང་ཕྱིར་ཡིན་འདུག་སྲིད་སྐྱོང་མཆོག་གིས་སྐབས་དེར་བཙན་བྱོལ་བོད་མི་རྣམས་ཀྱིས་ཉིན་རེ་བཞིན་དཀའ་ངལ་ཁག་ལ་གདོང་ལེན་གནང་དགོས་པ་དང་བོད་མིའི་སྒྲིག་འཛུགས་ཀྱིས་བོད་ཀྱི་གནད་དོན་སེལ་ཐབས་གནང་བཞིན་པ་སོགས་ཀྱི་སྐོར་གསུངས་པ་དང་ཡང་ཡུ་རོབ་ཀྱི་སྐུ་ཚབ་འཐུས་མི་རྣམས་ཀྱིས་བོད་མིའི་སྒྲིག་འཛུགས་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུའི་གསུང་བཤད་སོགས་གནང་ཡོད་པའི་གནས་ཚུལ་འདུག།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་རྣམ་གཉིས་ནས་ཐུགས་གསོའི་འཚམས་འདྲི་གནང་ཡོད་པ་ལྟར་སྤྱི་འཐུས་ཚོགས་གཙོ་མཆོག་གི་མཚན་ཐོག་ནས་ཀྱང་དམ་པ་དེའི་ནང་མི་ཚོར་ཐུགས་གསོའི་འཚམས་འཕྲིན་གནང་འདུག་གོང་ཞུས་འཚམས་འཕྲིན་དེའི་ནང་སྔ་ལོ་རྒྱལ་ས་ཝཱ་ཤིན་ཏོན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མིའི་ཚོགས་འདུའི་ཞོར་དུ་ངོས་རང་དང་ཚོགས་གཞོན་གཉིས་ནས། ལྕམ Dianne Feinstein དམ་པ་དང་མཇལ་འཕྲད་ཞུ་རྒྱུའི་གོ་སྐབས་བྱུང་ལ་ཁོང་ནི་ཨ་མི་རི་ཀའི་ཀཱ་ལི་ཧྥོ་ནི་ཡའི་མངའ་སྡེའི་གྲོས་ཚོགས་འཐུས་མི་དང་བུད་མེད་གྲོས་ཚོགས་འཐུས་མི་ལས་རྒྱུན་མང་ཤོས་གནང་མཁན་ཨ་རིའི་རྒྱལ་ཁབ་ཀྱི་ཆེ་མཐོང་དང་བཀུར་འོས་པའི་གྲོས་ཚོགས་འཐུས་མི་ཞིག་ཡིན་པ་དེར་བརྗོད་མི་དགོས་པ་རེད་ལ། ང་ཚོས་ཁོང་གི་མཛད་རྗེས་ལ་བསྔགས་བརྗོད་ཞུ་གི་ཡོད། ལྷག་པར་དུ་ཁྱེད་རང་གི་ཡུམ་དམ་པ་དེས་ལོ་མང་པོའི་རིང་ནས་བོད་དོན་བདེན་མཐའ་སེལ་ཐབས་སུ་གྲོས་ཚོགས་ནང་བོད་དོན་གླེང་སློང་དང་གྲོས་འཆར་ཁག་ལ་རྒྱུན་དུ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་ཞེས་གསུངས་ཏེ་ཐོག་མར་ཨ་རིའི་གྲོས་ཚོགས་དང་བོད་དོན་རྒྱབ་སྐྱོར་སྲིད་ཇུས Tibet Policy Act ཞེས་པའི་ཁྲིམས་འཆར་བཏོན་གནང་མཁན་གྲས་སུ་ཡོད་པ་བཅས་ལ་བརྟེན། ཁྲིམས་གཞི་གཏན་འབེབས་ལ་ཕབ་པ་དེས་ད་བར་ཨ་རིའི་གཞུང་ནས་བོད་ཀྱི་གནད་དོན་དང་རོགས་དངུལ་གནང་རྒྱུས་མཚོན་རྒྱབ་སྐྱོར་གནང་བཞིན་པ་ནི་དུས་རབས་ཉེར་གཅིག་པ་དེའི་ནང་ལོ་རྒྱུས་ཀྱི་དོན་སྙིང་ལྡན་པ་ཞིག་དང་བོད་ཀྱི་ལོ་རྒྱུས་ནང་ལ་ཡང་ཁོང་གི་བཀའ་དྲིན་བརྗེད་མི་རུང་བ་ཞིག་ཏུ་གྱུར་ཡོད་པ་རེད་ཅེས་བཀོད་གནང་ཡོད་པ་དང་སྦྲགས་ད་རེས་དམ་པ་ཁོང་དགོངས་པ་རྫོགས་པར་བོད་ཕྱི་ནང་གཉིས་སུ་གནས་པའི་བོད་མི་ཡོངས་ཀྱི་སྐུ་ཚབ་ཞུས་ཏེ་ཐུགས་གསོ་དང་སྨོན་ལམ་ཡོད་ཅེས་བཀོད་གནང་འདུག།

ཨ་མི་རི་ཀའི་ནང་སྐོར་སྐྱོད་གནང་བཞིན་པའི་རྒྱ་གར་བྱང་ཕྱོགས་སྡེ་ར་ལྡུན་ནང་རྟེན་གཞི་གནང་བའི་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་བདུན་ཕྲག་གཅིག་ལྷག་ཙམ་རིང་འདི་ག་ཨ་མི་རི་ཀའི་རྒྱལ་ས Washington ཁུལ་གྱི་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་སྒྲོལ་ལྗང་གི་རྡུལ་ཚོན་དཀྱིལ་འཁོར་བཞེངས་སྒྲུབ་ཞུས་ནས། ཁེ་ས་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་ལེགས་གྲུབ་ཟིན་པ་དང་བསྟུན་ནས་སྒྲོལ་ཆོག་སོགས་ཀྱི་ཞབས་རིམ་ཁག་སྒྲུབ་རྒྱུ་ཡིན་འདུག་པས།

ཨ་མི་རི་ཀའི་མངའ་སྡེ་ཨིན་དྲི་ཡ་ནའི་བྷི་ལུ་མིང་ཁྲོན་གྲོང་ཁྱེར་ནང་རྟེན་གཞི་གནང་བའི་བོད་དང་སོག་པོའི་ཆོས་རིག་བསྟི་གནས་ཁང་ནས་དབུ་འཛུགས་གནང་སྐོར་སོགས་བློ་བཟང་འཇམ་དབྱངས་ལགས་ཀྱིས་མུ་མཐུད་ནས་གསུངས་དོན། ལགས་འོ་ད་ང་ཚོ་ལ་ནི་ད་རོགས་རམ་བྱེད་མཁན་གཙོ་བོ་ཅིག་ད་བྷི་ལུ་མིང་ཁྲོན་ལ་ད TMBCC ལབ་ཀྱི་ཡོད་རེད།

ལས་ཀ་མང་པོ་དེ་ཆུ་དྭངས་བྱེད་བཞིན་པ་འདྲ་ལྷག་གི་ཡོད་རེད་ད། ལོ་ལོ། ཡང་བོད་པའི་དགེ་འདུན་པ་རྣམས་ནུབ་ཕྱོགས་ཡུལ་གྲུ་ཁག་ལ་སྐོར་སྐྱོད་དུ་ཕེབས་སྐབས་བོད་ཀྱི་ཆོས་སྲིད་གཉིས་ཀྱི་དྲིལ་བསྒྲགས་རྒྱ་ཆེ་གནང་ཐུབ་པའི་དགེ་མཚན་དང་ཕན་ཡོན་ཆེན་པོ་ཡོད་པ་བཞིན་དུ་སྐོར་སྐྱོད་དུ་ཕེབས་པའི་དགེ་འདུན་པ་རྣམས་ལ་ཕྱི་ནང་མི་རིགས་རྣམས་ཀྱིས་དད་གུས་ཆེན་པོའི་སྒོ་ནས་རྒྱབ་སྐྱོར་གང་ཡོང་ཞུ་གི་ཡོད་པ་ལྟར་ད་རེས་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་དགེ་འདུན་པ་རྣམས་ལ་ཡང་སྙིང་ཁོང་རུས་པའི་གཏིང་ནས་རྒྱབ་སྐྱོར་ཆེན་པོ་ཞུ་གི་ཡོད་སྐོར་སྐུ་ཞབས་བློ་བཟང་འཇམ་དབྱངས་ལགས་ཀྱིས་གསུངས་དོན། ཁོ་ཚོ་ས་ཆ་ག་བ་འདྲ་བོ་ཅིག་ཡིན་ན་རེད་ཁོ་རང་ཚོས་ང་ཚོ་ལ་རྒྱབ་སྐྱོར་དཔེ་ཡག་པོ་བྱེད་ཀྱི་འདུག་དངོས་གནས་དྲང་གནས་ཁོ་རང་ཚོ་ད་དཔེ་སེམས་པའི་གཏིང་ནས་ཁོ་རང་རྒྱབ་སྐྱོར་ཡག་པོ་བྱེད་ཀྱི་འདུག་ད་ང་ཚོ་གི་ས་ཆ་མང་ཆེ་བ་ད་ང་ཚོ་བོད་པའི་གི་ད་སྤྱི་ཁང་མ་ཡིན་པ་དང་ད་ང་རང་ཚོ་གི་ནང་པ་དང་འབྲེལ་བ་ཡོད་ཆོས་ཀྱི་ཚོགས་པ་ཅིག་ཡོད་རེད་བ། ལགས་རེད། འདི་ཚོ་ད་རྒྱབ་སྐྱོར་བྱེད་ཡི་ད་ཡིན་པ་འདྲ་བོ་ཅིག་རེད་ད་དེ་མ་ཡིན་པ་ད་ང་ཚོ་ཨིན་ཇི་དེ་ཚོའི་རྩ་ལ་ཅིག་འགྲོ་ཡི་འདུག་ག་ཨ་ནི་ཁོ་རང་ཚོ་གི church དང་ཨ་ནི university དང་ད་ཁོ་རང་ཚོ་གི high school དང་ཨ་ནི་ད་མི་རྒན་གོག་སྡོད་ས་རྒས་གསོ་ཁང་འདྲ་བོ་དེ་འདྲ་སླ་བོ་རོ། ལགས་རེད། ཨ་ནི་དེ་འདྲ་ག་བ་འདྲ་བོ་ཅིག་འགྲོ་བས་ན་རྒྱབ་སྐྱོར་དཔེ་ཡག་པོ་བྱེད་ཀྱི་འདུག་མ་མཐའ་ཡིན་ན་ཁོ་རང་ཚོ་གི church ནང་ལ་འགྲོ་བས་ན་ང་ཚོ་གི་ད་སྟོན་པའི་གི་ཐང་ག་བཤམས་ཡ་འདྲ་བོ་དང་ཨ་ནི་གོང་ས་མཆོག་གི་ཐང་ག་བཤམ་ཡག་འདྲ་བོ་དང་དེ་ལ་མཆོད་པ་ཕུལ་ཡག་འདྲ་བོ་དང་ཕྱོགས་གང་དུ་ནས་གང་དུ་རྒྱབ་སྐྱོར་སྤེལ་དགོས་བྱེད་ཀྱི་དོན་ནི་ང་ཚོ་ཁོང་རང་ཚོ་ནང་ཆོས་དང་འབྲེལ་བའི་ཡོད་ཆོས་ཡང་གཅིག་སྒོམ་ཉམས་ལེན་འདྲ་བོ་དང་དེ་ཡོ་ག་འདྲ་བོ་དང་ད་ལོ་ད་དམིགས་བསལ་ང་ཚོ་ཡོ་ག་ཡོད་མ་རེད་ད་ན་ནིང་དང་དེ་སྔོན་གྱི་ང་ཚོ tour སྐབས་སུ་ང་ཚོ་ཡོ་ག་ཡང་ཡོད་རེད་བ། ཨོང་བློ་གྲོས་ལགས་ད་ལྟ་གོང་དུ་སྐུ་གཞོགས་བློ་བཟང་འཇམ་དབྱངས་ལགས་ཀྱིས་གསུངས་པ་བཞིན་དུ་འདི་ག་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་སྐོར་སྐྱོད་ཀྱི་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ། བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་དགེ་འདུན་པ་རྣམས Virginia University ཞེས་པའི་གཙུག་ལག་སློབ་གཉེར་ཁང་སོགས་ས་གནས་ཁག་ལ་རིམ་བཞིན་སྐོར་སྐྱོད་གནང་འཆར་འདུག། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་ཐའེ་ཝན་ནས་བོད་མཐོང་བའི་རོལ་ཆ་འདུ་འཛོམས་ཞེས་པ་ཞིག་གཉེར་ཡོད་པ་དེའི་ཐོག་བཙན་བྱོལ་ནང་གི་སྒྱུ་རྩལ་བ་བཀྲས་ཆུང་ལགས་ཀྱིས་གཙོས་པའི་སྒྱུ་རྩལ་བ་ཁག་ཅིག་མཉམ་ཞུགས་གནང་སྟེ་བོད་ཀྱི་སྲོལ་རྒྱུན་གཞས་སྣ་ཁག་ཅིག་འཁྲབ་སྟོན་གནང་བར་ཐའེ་ཝན་ནང་དགའ་བསུ་ཐོབ་གནང་འདུག། དེ་ཡང་ཐའེ་ཝན་རིག་གཞུང་ལྷན་ཁང་གི་དྲ་ཚིགས་ཐོག་ངོ་སྤྲོད་གནང་བར་གཞིགས་ན་ཐའེ་ཝན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་ཀྱི་རིག་གཞུང་སྒྱུ་རྩལ་དུས་སྟོན་ཐེངས་དགུ་པ་ཞེས་པ་དེ་གཉེར་གནང་ཡོད་པ་དང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གསུམ་དང་ཉི་ཤུ་བཞི་ཉིན་གཉིས་རིང་ཐའེ་ཝན་ནས་བོད་མཐོང་བའི་རོལ་དབྱངས་འདུ་འཛོམས་ཞེས་པ་གཉེར་བ་བརྒྱུད་མི་རིགས་འདྲ་མིན་གྱི་དྲན་ཤེས་དང་སྒྲུང་གཏམ་ངོ་སྤྲོད་གནང་བ་མ་ཟད། ཐའེ་ཝན་ནང་རིག་གཞུང་སྣ་མང་ཡོད་པ་དེ་དག་མཉམ་གནས་ཡོང་རྒྱུར་ཡང་སྐུལ་འདེད་ཐུབ་ཡོད་པ་བརྗོད་འདུག་འདི་ལོའི་རིག་གཞུང་སྒྱུ་རྩལ་དུས་དྲན་འདིའི་ཐོག་བཙན་བྱོལ་ནང་གི་སྒྱུ་རྩལ་པ་གྲགས་ཅན་བཀྲས་ཆུང་ལགས་ཀྱིས་གཙོས་པའི་བོད་པའི་སྒྱུ་རྩལ་བ་ཁག་ཅིག་གིས་བོད་ཀྱི་སྲོལ་རྒྱུན་ནང་མ་སྟོད་གཞས་དང་གོང་ས་མཆོག་ལ་ཆེ་བསྟོད་ཀྱི་ཞི་བའི་གངས་སེང་ཞུ་བ་ལ་སོགས་པའི་འཁྲབ་སྟོན་ཁག་ཅིག་གནང་ཡོད་ཅིང་ཐའེ་ཝན་གྱི་དབུས་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང་ད་རེས་ཀྱི་རོལ་དབྱངས་འདུ་འཛོམས་འདིའི་ཐོག་ཐའེ་ཝན་རྒྱལ་ཁབ་ཀྱི་རོལ་དབྱངས་ཚོགས་པ་དང་བོད་པའི་རོལ་དབྱངས་མཁས་པ་བཀྲས་ཆུང་ལགས་གཙོས་པའི་རུ་ཁག་ནས་ཐུན་མོང་གི་ཐོག་འཁྲབ་སྟོན་ཞུས་ཡོད་པ་བཀོད་འདུག་རོལ་དབྱངས་དུས་སྟོན་དེར་རོལ་དབྱངས་ལ་རྒྱལ་མཚམས་མེད་པའི་རིག་གཞུང་བརྗེ་ལེན་གྱི་གོམ་སྟབས་གསར་པ་ཞིག་གཏོད་ཐུབ་པ་བསྟན་ཡོད་པ་དང་རོལ་དབྱངས་ཐོག་ནས་ཀྱང། ཐའེ་ཝན་དང་འཛམ་གླིང་སྦྲེལ་ནས་ཡོད་པ་གསལ་སྟོན་ཐུབ་པ་བརྗོད་གནང་འདུག་འཁྲབ་སྟོན་སྐབས་ཐའེ་ཝན་རིག་གཞུང་ལྷན་ཁང་གི་དཔོན་རིགས་ནས་བོད་ལ་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་ཤིག་ཡོད་པ་དང། བོད་ཀྱི་རིག་གཞུང་ལ་ནང་སེམས་ཀྱི་སྙིང་བཅུད་ལྡན་ཡོད་པས་བྱམས་དང་སྙིང་རྗེའི་ཐོག་ནས་འཛམ་གླིང་ཡོངས་ལ་སྨོན་ལམ་འདེབས་ཀྱི་ཡོད། ཐའེ་ཝན་ནི་རིག་གཞུང་སྣ་མང་ལྡན་ལ་སྒོ་མོ་ཕྱེ་བའི་གུ་ཡངས་ཀྱི་སྤྱི་ཚོགས་ཤིག་ཡིན་པས་ད་རེས་ཐའེ་ཝན་གྱི་རོལ་དབྱངས་ཚོགས་པ་དང་བོད་པའི་སྒྱུ་རྩལ་གྱི་མཉམ་ལས་དེ་ཡི་ཁྲོད་ནས་ཐའེ་ཝན་གྱི་སྣ་མང་རིག་གནས་དང་རང་དབང་གི་རིག་གཞུང་དེ་མངོན་ཐུབ་པ་བྱུང་ཡོད་པ་གསུངས་འདུག་ཐའེ་ཝན་རིག་གཞུང་ལྷན་ཁང་གིས་འཁྲབ་སྟོན་མགོ་ཁྲིད་ཞུས་གནང་ཡོད་པ་དང་བཙན་བྱོལ་ནང་གི་སྒྱུ་རྩལ་བ་བཀྲས་ཆུང་ལགས་དང་ཚེ་རིང་ཕུན་ཚོགས་ལགས་མགོན་པོ་མིག་དམར་ལགས་པ་སངས་ལྷ་མོ་ལགས་བསྟན་འཛིན་དབང་པོ་ལགས་བཅས་ཀྱིས་འཁྲབ་སྟོན་ནང་མཉམ་ཞུགས་གནང་ཡོད་པ་རེད། ཡང། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱིས་འདི་ཟླའི་ཚེས་ཉི་ཤུ་བརྒྱད་ཉིན་འཛམ་གླིང་ཁྱི་སྨྱོན་ནད་ཀྱི་ཉིན་མོ་དང་བསྟུན་ནས་བོད་མིའི་གཞིས་ཆགས་ཁག་ནང་ཁྱི་སྨྱོན་གྱི་ནད་གཞི་སྔོན་འགོག་ཆེད་ཁྱི་བདག་མེད་ཚོར་སྨན་ཁབ་སྐྱོན་རྒྱུའི་ལས་དོན་སྤེལ་གནང་འདུག་ཡང་དེང་སྐབས་བོད་མིའི་གཞིས་ཆགས་ཁག་ནང་བདག་མེད་ཁྱི་འཁྱམ་ཇེ་མང་དུ་འགྲོ་བཞིན་པའི་རྐྱེན་གྱིས་དུད་འགྲོ་སེམས་ཅན་དང་འབྲེལ་ཡོད་ཁྱི་སྨྱོན་ནད་གཞི་ཁྱབ་གདལ་སྔོན་འགོག་དང་སྟངས་འཛིན་དོ་དམ་གནང་ཕྱིར་འཕྲོད་བསྟེན་ལས་ཁུངས་ཀྱིས་བདག་པོ་མེད་པའི་ཁྱི་ཚོར་སྔོན་འགོག་སྨན་ཁབ་སྐྱོན་རྒྱུའི་ལས་དོན་དེ་སྤེལ་བ་ཞིག་ཡིན་འདུག་ལས་དོན་དེར་བེ་ལ་ཀོ་བི་དང་མོན་གྷོ། བདེ་སྐྱིད་གླིང་དང་བིར་ལ་དྭགས་དང་ཅོན་ཏཱ་ར་སོགས་བོད་མིའི་གཞིས་ཆགས་ཁག་བཅུ་བདུན་ལྷག་དང་དེ་ཚོའི་ནང་གི་ཕྱུགས་ནད་ཀྱི་སྨན་པ་རྣམས་དང་སྨན་ཞབས་པ་རྣམ་པ་གཞིས་ཆགས་ཀྱི་ལས་ཁུངས་ཁག་གི་ལས་བྱེད་པ་སོགས་ཀྱིས་མཐུན་འགྱུར་རོགས་རམ་ཡག་པོ་གནང་ཡོད་པའི་གནས་ཚུལ་འདུག། རྒྱ་ནག་གཞུང་གིས་རྒྱ་ནག་ནང་དཔལ་འབྱོར་བསྐྱར་གསོ་དང་འབྲེལ་བའི་ཐོག་ནས་འགྲིམ་འགྲུལ་གྱི་ཐོངས་མཆན་མི་དགོས་པར་རྒྱ་ནག་ནང་དང། ཕྱིའི་ཡུལ་གྲུ་ཁག་ནས་ཡུལ་སྐོར་སྤྲོ་འཆམ་དུ་ཡོང་མཁན་གྱི་ཐོ་གཞུང་བསྡུ་རུབ་གནང་བཞིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་སིང་ག་པུར་ནས་རུ་ཏྲའི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཏོག་དབྱིབས་ནད་ཡམས་སྐབས་སུ་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་སུ་ཕྱིན་པ་རྣམས་སླར་གསོ་ཡོང་ཐབས་སུ། རྒྱ་ནག་གཞུང་གིས་རྒྱ་ནག་ནང་ཐོངས་མཆན་བི་ཛ་མི་དགོས་པའི་ཐོག་ནས་འགྲིམ་འགྲུལ་བྱེད་རྒྱུའི་ལས་དོན་གསར་སྐྲུན་བྱེད་བཞིན་ཡོད་པ་ཁ་སང་རེས་གཟའ་པ་སངས་ཉིན་རྒྱ་ནག་གི་ཡིག་ཆ་རྩ་འཛིན་སྲིད་ཇུས་ལས་ཁང་གིས་གསལ་སྟོན་གནང་འདུག་ཡང་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ལས་ཁང་གིས་རྒྱ་ནག་གཞུང་ནས་རྒྱལ་སྤྱིའི་ནང་འགྲུལ་སྐྱེལ་གནམ་གྲུ

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཚོགས་ཁང་ནང་ས་མཐོ་ཚེ་རིང་དབང་མོ་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཨ་རི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་པ་དེར་ཆེ་བསྟོད་ཞུས་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ཕྱི་རྒྱལ་ལ་གནས་བཞུགས་བོད་མི་ཚོའི་ངོས་ནས་རང་ནུས་གང་ལྕོགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་འབད་བརྩོན་གནང་དང་གནང་མུས་ལྟར་འདི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་རི་ཀེ་ལི་ཧྥོར་ནི་ཡ་མངའ་སྡེ་ན་རྟེན་གཞི་བྱས་པའི་ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པ་ཐོག་མ་གསར་འཛུགས་གནང་མཁན་གྱི་གྲས་སུ་ཡོད་པ་ས་མཐོ་ཚེ་རིང་དབང་མོ་ལགས་སུ་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་ཨ་ནི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཕུལ་བ་དེ་ད་རིང་དངོས་སུ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཀྱི་ཚོགས་ཁང་ནང་མི་མང་འདུ་འཛོམས་ཆེན་པོའི་སྟེང་ངོས་འཛིན་གནང་སོང། ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་འགན་འཛིན་མཱར་ཡོ་ཇེག་སོན་ལགས་ཀྱིས་དེ་རིང་མཛད་སྒོའི་སྟེང་ཨ་ནི་སྒྱུ་རྩལ་བ་རྣམས་ནི་རིག་གཞུང་གཅེས་འཛིན་དང་དེ་དག་གིས་མ་འོངས་ཨ་ནི་གཞོན་སྐྱེས་རྣམས་ལ་རིག་གཞུང་དེ་རྩིས་སྤྲོད་གནང་མཁན་ཆགས་ཡོད་པའི་སྐོར་གཏམ་བཤད་གནང་སོང། It's led to this historic gathering ཨ་རིའི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་མཁན་རྣམས་ནི་སོ་སོའི་རིག་གཞུང་གཅེས་སྐྱོང་ལ་འབད་མཁན་ཤ་སྟག་ཡིན་པ་དང། ད་ལྟ་གཅེས་སྐྱོང་བྱེད་བཞིན་པའི་རིག་གཞུང་རྣམས་ནི་མ་འོངས་པའི་མི་རབས་གསར་པ་རྣམས་ལ་རྩིས་སྤྲོད་བྱ་རྒྱུ་དེ་གཙོ་བོ་ཆགས་ཀྱི་ཡོད། ཁོང་ཚོ་ནི་རིག་གཞུང་གཅེས་སྐྱོང་བྱེད་མཁན་ཙམ་མ་ཟད་གསར་གཏོད་ཀྱི་ལམ་ལ་ཞུགས་མཁན་ཤ་སྟག་ཆགས་ཡོད་ཅེས་གསུངས་སོང། ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པ་དེ་ནི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་གསར་འཛུགས་གནང་ཞིང་དེའི་དམིགས་ཡུལ་གཙོ་བོ་ནི་འཁྲབ་སྟོན་བརྒྱུད་ས་གནས་ཀྱི་མི་དམངས་རྣམས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བཀའ་སློབ་རྣམས་གོ་རྟོགས་སྤེལ་རྒྱུ་དང་ད་ག་ནང་བཞིན་གྱི་བོད་མི་ཚོའི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་དེ་ཡིན་པ་རེད་འདུག། དེ་རིང་ས་ཐོ་ཚེ་རིང་དབང་མོ་ལགས་སུ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་ནང་མི་དམངས་འདུ་འཛོམས་སྟེང་གཟེངས་རྟགས་དེ་དངོས་སུ་ངོས་འཛིན་གནང་པའི་ཐད་ཁོ་མོས། གཙོ་བོ་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་དེ་ལྟ་བུའི་གྱི་བྱ་བཞག་དེ་ནི་གཞོན་སྐྱེས་རྣམས་ལ་མིག་དཔེ་འོས་པ་ཞིག་ལ་ངོས་འཛིན་གནང་གི་འདུག། ད་གཙོ་བོ་རྒྱལ་བ་ཡིད་བཞིན་ནོར་བུ་སྐུ་མདུན་གྱི་ཐུགས་རྗེ་བྱིན་རླབས་དང་ཨ་ནི་བོད་གཞུང་ཟློས་གར་ང་ཚོ་ལ་སློབ་སྦྱོང་འདི་འདྲའི་ཡག་པོ་ཅིག་གནས་སྟངས་འདི་འདྲའི་སྐྱོ་པོ་ཅིག་སྒང་ལ་ང་ཚོ་ལ་ཡ་སློབ་སྦྱོང་རྩ་ཆེན་པོ་འདི་འདྲ་ཅིག་རག་ཨ་ནི་དེ་ནང་བཞིན་དགེ་རྒན་སྟོབས་ན་འདི་རྩ་ནས་སློབ་སྦྱོང་རག། དེ་ནང་བཞིན་འཁྲབ་སྟོན་པ་མང་པོ་ཞེ་པོ་ཅིག་མཉམ་པོ། ང་ཚོ་མཉམ་རུབ་མ་བྱས་པ་ཡིན་ན་མི་གཅིག་གིས་གང་ཡང་བྱེད་ཐུབ་པ་ཡོད་མ་རེད་པ་ལ་ལྷ་མོ་དེ་འདྲའི་འཁྲབ་བྱེད་དུས་རྒན་རབས་མང་པོ་ཅིག་ང་ལ་ཡིད་ཆེས་དང། བློ་གཏད་ནས། ཕེ་རོ་ཨ། དེ་འདྲས་ཀྱིས་ང་ཚོ་མཉམ་འདོགས་ལ་ཡང། དེ་འདྲས་བྱེད་ཐུབ་པ་རེད་མ་གཏོགས་ང་གཅིག་པོ་གིས་ད་གང་ཡང་བྱེད་ཐུབ་པ་ཡོད་མ་རེད་བྱས་ཙང་ང་ཁོང་རྣམ་ཚོ་ཚང་མ་ལ་ང་དེ་རིང་སྙིང་དབུས་ནས་བཀའ་དྲིན་རྗེས་དྲན་དང་ཐུགས་རྗེ་ཆེ་ཞུ་ཡ་ཡིན། སྤྱིར་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་གསར་འཛུགས་གནང་ཞིང། ཐེབས་རྩ་ཁང་དེ་ཉིད་ཀྱིས་ཨ་རིའི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་ཁང་གི་གཟེངས་རྟགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་ནས་འགོ་འཛུགས་གནང་འདུག་ད་བར་སྒྱུ་རྩལ་གྱི་མི་སྣ་བཞི་བརྒྱ་ལྔ་བཅུ་ཙམ་ཞིག་ལ་གཟེངས་རྟགས་དེ་ཕུལ་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་མདུན་ཐག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བས་སྙན་སྒྲོན་ཞུ་གི་ཡོད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་ནད་སྐྱོབ་དགེ་རྩ་ཚོགས་པའི་ལས་བྱེད་འཕྲིན་ལས་ཚེ་མཚོ་ལགས་ཀྱི་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པར་འཚམས་འདྲི་ཞུ། རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་བརྙན་འཕྲིན་དང་ཕྱོགས་སྒྲིག་ཞུ་མཁན་གུས་མོ་བསྟན་འཛིན་ཕག་སྒྲོན་ཡིན། རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང་རྡ་ས་ཁུལ་གྱི་གནས་ཚུལ་ཁག་ཅིག་དང་དེ་བཞིན་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་དུ་རྟེན་གཞི་བྱས་པའི་ནད་སྐྱོབ་དགེ་རྩ་ཚོགས་པའི་ལས་བྱེད་འཕྲིན་ལས་ལགས་དང་གླེང་མོལ་ཞུས་པ་བཅས་ཡོད། ཐོག་མར་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཉེ་ཆར་ཟླ་བ་འདིའི་ཚེས་ཉིས་རྩ་བཞི་ཉིན་དབུ་འཛུགས་ཀྱིས་ཚེས་ཉིས་རྩ་བརྒྱད་བར་ཉིན་གྲངས་ལྔའི་རིང་བཞུགས་སྒར་གྱི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་དེང་རབས་ཀྱི་རྒྱུ་སྦྱོར་ཞུས་ཏེ་རྒྱལ་བའི་སྐུ་ཕྱྭའི་ཞབས་རིམ་དང་བོད་བསྟན་སྲིད་ཀྱི་དོན་དུ་རིག་འཛིན་གདུང་སྒྲུབ་ཀྱི་ཆོ་གའི་སྒོ་ནས་མ་ཧཱ་གུ་རུ་འབུམ་ཚོགས་སྨོན་སྒྲུབ་གནང་ཡོད་པ་རེད་འབུམ་ཚོགས་ཀྱི་ཉིན་དང་པོ་སྟེ་ཕྱི་ཚེས་ཉིས་རྩ་བཞི་ཉིན་གྱི་སྔ་དྲོ་ཚོགས་མགོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་སྐྱབས་རྗེ་འོད་ཟེར་རིན་པོ་ཆེ་མཆོག་དང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་འདུས་ཚོགས་དབུས་པའི་དེ་བཞིན་ཕྱི་ནང་གི་དད་ལྡན་མང་ཚོགས་བརྒྱ་ཕྲག་ལྷག་མཉམ་ཞུགས་གནང་ནས་མ་ཧཱ་གུ་རུ་ཚོགས་མཆོད་སྨོན་སྒྲུབ་གནང་ཡོད་ཁ་སང་ཕྱི་ཚེས་ཉིས་རྩ་དགུ་ཉིན་གྱི་སྔ་དྲོ

ན་སོང་གནས་འདི་ཡི་དང་བ་ང་རང། ཆོས་སྐད་རྗེ་འདི་ཆོས་ལ་ང་ཆོས་སྡེ་བཅུ་ཨོ་ཆེ་དཀར་ལ་ང་རང་སྐྱེ་མེད་བདག་པོ་དབུས་འོད་ནག། ཆེ་དཀར་ལ་ཁྲི་ཡིན། བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་བོད་རྒན་འོས་སྦྱོང། དབུ་བཙུགས་གནང་ཡོད་པ་དང། དབུ་འབྱེད་མཛད་སྒོར་ཤེས་རིག་ཤེས་ཡོན་ཚན་པའི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ཀྱིས་ས་རཱ་མཐོ་སློབ་ནས་ད་བར་ཤེས་རིག་ལས་ཁུངས་ཀྱི་མཐུན་འགྱུར་འོག་དགེ་རྒན་འོས་སྦྱོང་མང་པོ་གོ་སྒྲིག་ཞུས་ཡོད་པ་ལྟར། གཞི་རིམ་སློབ་གྲྭ་ཁག་དང་དགོན་སྡེ་ཁག་དེ་བཞིན་སྒེར་གྱི་སློབ་གྲྭ་སོགས་ལ་ཕྱག་ལས་གནང་བཞིན་ཡོད་པ་དང་བོད་ཕྲུག་ན་གཞོན་རྣམས་བོད་ཀྱི་རིག་གཞུང་དང་སྐད་ཡིག་སོགས་ལ་དགའ་མོས་གནང་མཁན་ཞིག་ཆགས་ཐབས་སུ་གཙོ་བོ་བོད་རྒན་རྣམ་པར་ལ་རག་ལུས་ཡོད་སྟབས་ཐེངས་འདིའི་རྒན་འོས་བསླབ་གཞིའི་ཁོངས་སུ་སློབ་ཁྲིད་ཐབས་ལམ་དང། བྱིས་པའི་སེམས་ཁམས་རིག་པ། ཤེས་ཡོན་སློབ་གསོ། བཙན་བྱོལ་བོད་མིའི་ཤེས་ཡོན་སྲིད་བྱུས་དང་རྒྱ་གར་གྱི་ཤེས་ཡོན་སྲིད་བྱུས། དེ་བཞིན་བརྡ་འཕྲིན་བེད་སྤྱོད་བྱེད་ཚུལ་སོགས་སློབ་ཁྲིད་གནང་གི་ཡོད་པ་རེད། ཐེངས་འདིའི་འོས་སྦྱོང་ནང་ས་རཱ་མཐོ་སློབ་དང་ཏཱ་ལའི་བླ་མའི་མཐོ་སློབ་ནས་སློབ་མཐར་སོན་པའི་རྒན་འོས་སློབ་མ་བཅུ་གསུམ་མཉམ་ཞུགས་གནང་ཡོད་པ་ས་རཱ་མཐོ་སློབ་ཀྱི་སློབ་སྤྱི་པ་སངས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། ཨ་འདིའི་གི་དགེ་རྒན་འོས་སྦྱོང་འདི་ད་གཙོ་བོ་འགྲོ་འདི་བོད་སྐད་གི་འོས་སྦྱོང་ཀྱི་བྱས་ཨ་འདི་ནང་ལོགས་ལ་དེ་འདྲ་ཐོག་མ་ནས་ང་ཚོ་གི་ས་མིག་ཟུར་ར་འདི་འོས་སྦྱོང་བ་བཅོ་ལྔ་གི་དུ་ས་མིག་བཏོན་རྗེས་ཨ་ནི་དོན་དེ་ཅར་ལ་གཅིག་གི་སྙན་ཞུ་འབྱོར་རེད་འདི་ཕལ་ཆེར་སྙན་ཞུ་བཅུ་དྲུག་འབྱོར་རེད་ས་འབྱོར་ཤག་ཨ་ནི་འདི་ནས་ད་ཁོ་རང་ཚོ་གི་ལག་ཁྱེར་དང་དེ་ནས་ཞིག་གི་ཆ་རྐྱེན་གཞན་པ་དེ་ཚོ་ཡ་ཕུད་བྱས་ཨ་ནི་རྗེས་ལ་ངག་རྒྱུགས་ལེན་འདི་འདྲ་བྱས་རྗེས་གང་ལྟར་དོན་དེ་ཆར་ལ།

དེ་བཞིན་འདི་ཚེས་ཉིས་རྩ་བཞི་ནས་ཉིས་རྩ་བདུན་བར་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་གྱི་ཕྱི་འབྲེལ་གསར་འགོད་ལྷན་ཚོགས་ཀྱི་ཚོགས་མི་སྐུ་ཚབ་བཞི་བཞུགས་སྒར་དུ་ཆེད་ཕེབས་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་གཙོས་པའི་གནད་ཡོད་མི་སྣ་ཁག་ཅིག་ལ་མཇལ་མོལ་གནང་ཡོད་པ་མ་ཟད། ཚེས་ཉིན་བཅོ་ལྔ་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་མཇལ་མོལ་ཞུས་ཡོད་པ་བཞིན་སྐབས་དེར་མགོན་པོ་གང་ཉིད་མཆོག་གིས། རྒྱ་གར་གནའ་བོའི་རིག་གཞུང་སླར་གསོའི་དགོངས་གཞིའི་སྐོར་བཀའ་སློབ་སྩལ་ཡོད། རྒྱ་གར་གྱི་ཕྱི་འབྲེལ་གསར། རྒྱ་གར་གྱི་ཕྱི་འབྲེལ་གསར་འགོད་ལྷན་ཚོགས་ཀྱི་ཚོགས་མི་སྐུ་ཚབ་བཞི་པོའི་ཁོངས་སུ།

སྐུ་ཚབ་རྣམས་ཀྱིས་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་དཔེ་མཛོད་ཁང་དང་འགྲོ་ཕན་སྨན་རྩིས་ཁང་དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་གཙོས་གཞུང་འབྲེལ་མིན་པའི་ཚོགས་པ་ཁག་ཅིག་ལ་འཚམས་གཟིགས་གནང་ཡོད་པ་རེད། གཤམ་ལ་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་དེ་གསན་རོགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམས་ལ་སྐུ་ཁམས་བཟང་ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་ལེ་ཚན་དེའི་ནང་ལ་ཡ་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་ནད་སྐྱོབ་དགེ་རྩ་ཚོགས་པའི་ཡས་ནས་ལས་བྱེད། འཕྲིན་ལས་ཆོས་འཛོམས་ལགས་དང་ལྷན་དུ་གླེང་མོལ་ཞུ་ཡ་ཡིན། འཕྲིན་ལས་ལགས་དེ་རིང་ང་ཚོའི་ལེ་ཚན་དེ་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ། འཕྲིན་ལས་ལགས་ཐོག་མར་དེ་རྒྱ་ཆེའི་མི་མང་མཁྱེན་རྟོགས་ཆེད་དུ་ཁྱེད་རང་ངོ་སྤྲོད་མདོར་བསྡུས་ཞུ་རོགས་གནང་ཞུ་དང།

ལས་ཀ་བྱས་ཡིན་ར། དེ་བྱས་ནས་ད་ད་ནད་སྐྱོབ་དགེ་རྩ་ཚོགས་པ་ལ་ད་ལས་བྱེད་གསར་བ་ཅིག་ཡིན་ཟླ་བ་གཅིག་མ་གཏོགས་མེད། ལགས་སོ། ད་མི་སྒེར་གཅིག་གི་མི་ཚེ་ནང་ལ་ཡ། ལོ་བཅུ་གཉིས་གཅིག་ལས་ཀ་གཅིག་སྒང་ལ་ཆེད་ལས་པ་གཅིག་ལ་ང་ཚོ། གཅིག་ཁ་ལོ་ར་འདུག་ས། བྱས་ཀྱི། དེ་དཀོན་པོ་ཞིག་རེད་ར། དེ་འདྲ་སོང་ཙང་ཁྱེད་རང་ད་ད་སྨན་ཞབས་པ་ལོ་བཅུ་གཉིས་དེ་ནང་ལ་བསྡད་པའི་ལོ་བཅུ་གཉིས་ལས་ཀ་བྱས་པའི། ནང་ལ་ཡ་ད་ཉམས་མྱོང་ཆེ་ཤོས་ཅིག་ག་རེ་ར་ཡིན། ད་ཕར་ལ། ངའི་སྨན་ཁང་རྙིང་པ་དེ་ལ་ཉམས་མྱོང་ཞིག་རག་སོང་ད་མི་མཉམ་དུ་འབྲེལ་བ་བྱེད་སྟངས་ཡིན་ན་རེད།

དངུལ་ཡོད་མཁན་ཞིག་ལ་ད་སྒེར་གྱི་སྨན་ཁང་ལ་འགྲོ་ནས་ཡང་ཁོང་ཚོ་གི་དཀའ་ངལ་དེ་ཚོ་ད་འགྲིག་འགྲོ་གི་རེད་ད་ན་སྒེར་གྱི་སྨན་ཁང་ཆེན་པོ་ཆེན་པོ་དེ་ཚོ་ལ་བསྟེན་དངུལ་མེད་རྒྱོ་སྐྱེ་རྒྱུ་མ་ཤེས་མཁན་དེ་ཚོ་དཀའ་ངལ་འཕྲད་ནས་ལྷག་ཡི་དོ་ཨའོ་དེ་ཚོ་ལ་ང་ཚོ་རོགས་པ་ག་བྱེད་དགོས་ལབ་ན་ང་ཚོ་གི་ལྡི་ལི་གི་སྨན་ཁང་ཆེན་པོ་ཡོད་རོ་ཨ་གཞུང་གི་རྒྱ་གར་གཞུང་གི་སྨན་ཁང་ཆེན་པོ AIIMS བྱས Safdarjung བྱས National Institute of Tuberculosis and Research Disorder བྱས

ཚུགས་ནས་ད་ཟླ་བ་ཁ་ཤས་མ་ཞིག་འགྲོ་འུ་མི་འདུག་བསམ་པ་ནི་ཡང། མི་མང་ཁ་ཤས་ཧ་གོ་འུ་མི་འདུག་ང་འདྲའི་རོགས་ཚོགས་པ་ཡང་འདྲའི་རོགས་པ་ཡོད་འོང་ཕྱིན་ད་འོང་དེ་གོ་རྟོགས་སྤེལ་ཆེད་དུ་ད་གཙུག་ལག་ཁང་ད། ད་མི་ཡོང་ཡོང་ས་མིན་འགྲོ་ཆ་དེ་འདུག་བསམ་པ་ནི་འོང་ཕྱིན་དེ་ལ་བྱས། མཉམ་དུ་ང་ཚོ་གོ་རྟོགས་སྤེལ་བྱས་མཉམ་དུ་ནི་ང་ཚོ་ཁྲག་ཤེད་ད་ཅི་ནི་ན་ཚ་དེ་ཚོ་ལ་ནི་ཅི་ནི་ཅེག་བྱས་དེ་ཚོ་འོང་དེ་བྱས་དུ་རེད། ནི་ད་ད་ད་དམིགས་བསལ་གྱི་ད་བུ་མོ་ཚོ་དང།

དེའི་ཟིན་ན་ད་ཁ་ཤས་ཞོགས་ཇ་འཛེམ་བྱས་ཉིན་གུང་ད་དགོང་དག་ཟ་ཨེ་འདྲ་བྱིས་དོག་ཨེ་འདྲ་མིན་པ་བྱས་ཞོགས་ཇ་ཞོགས་ཀས་ཉིན་གུང་དགོང་དག་གང་ས་ཁ་གྲོད་ཁོག་མ་ཏོ་ན་དེའི་ཟིན་ཟ་དེ་གལ་ཆེན་པོ་རེད་ག་རེ་ལབ་ན་ང་ཚོ་གྲོ་གཟུགས་པོ་ནང་ལོགས་ལ་ང་ཚོ་གི་ཆུ་འདྲ་མ་གྲོད་ཁོག་ནང་ལོགས་ལ་ཆུ་འདྲ་གློག་འོད་རེད་དུ་ཚོ་དེ་ཁ་ལག་གྲོད་ཁོག་སྟོང་པ་ལ་གལ་སྲིད་ཆུ་དེ་ཆུ་དེ་ཏིན་མ་དོན་དེ་གི་ར་ཆུ་དེ་གི་ཨ་ནི་གནོད་སྐྱོན་མང་པོ་སྤྲད་ཀྱི་རེད་ཨེ་སིད་སླེབས་ཀྱི་རེད་ཧོན་ཏེ། ལགས་སོ། ད་ཐ་མ་དེ་གི་བཀའ་འདྲི་ཞུ་ལི་ཡ།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་དང་རྒྱུན་རིང་ནས་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན་ལྕམ Dianne Feinstein མཆོག་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་ཁོང་གི་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོའི་གསུང་འཕྲིན་ཞིག་དམ་པ་དེའི་ཡིག་ཚང་གི་ལས་བྱེད་མཐོ་གྲས James Saul ལགས་ཀྱི་མཚན་ཐོག་ལ་ད་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་གྱི་སྔ་དྲོར་བསྩལ་གནང་མཛད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ལྕམ་སྐུ Dianne Feinstein མཆོག་དགོངས་པ་རྫོགས་པར་ཐུགས་གསོའི་འཚམས་འཕྲིན་གནང་འདུག། ཡང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་སང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་ཡུ་རོབ་ཁུལ་གྱི་རྒྱལ་ཁབ Austria དང་འཇར་མ་ནིའི་གྲོས་ཚོགས་འཐུས་མི་བདུན་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་མཇལ་འཕྲད་གནང་འདུག། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ་སྐུ Dianne Feinstein མཆོག་དགོངས་པ་རྫོགས་པར་ནང་མི་ཚོར་ཐུགས་གསོའི་འཚམས་འདྲི་གནང་འདུག། ཡང་ཨ་རིའི་ནང་སྐོར་སྐྱོད་གནང་བཞིན་པའི་རྒྱ་གར་བྱང་ཕྱོགས Dehradun ནང་རྟེན་གཞི་གནང་བའི་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་བདུན་ཕྲག་གཅིག་ལྷག་ཙམ་རིང་འདི་ག་ཨ་མི་རི་ཀའི་རྒྱལ་ས Washington ཁུལ་གྱི་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་སྒྲོལ་ལྗང་གི་རྡོ་ཚོན་དཀྱིལ་འཁོར་བཞེངས་སྒྲུབ་ཞུས་ནས་ད་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་ལེགས་གྲུབ་ཟིན་པ་དང་བསྟུན་ནས་སྒྲོལ་ཆོག་སོགས་ཀྱི་ཞབས་རིམ་ཁག་སྒྲུབ་རྒྱུ་རེད་འདུག། ཡང་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་ཐའེ་ཝན་ནས་བོད་མཐོང་བའི་རོལ་ཆ་འདུ་འཛོམས་ཞེས་པ་ཞིག་གཉེར་ཡོད་པ་དེའི་ཐོག་བཙན་བྱོལ་ནང་གི་སྒྱུ་རྩལ་བ་བཀྲས་ཆུང་ལགས་ཀྱིས་གཙོས་པའི་སྒྱུ་རྩལ་བ་ཁག་ཅིག་མཉམ་ཞུགས་གནང་སྟེ་བོད་ཀྱི་སྲོལ་རྒྱུན་གཞས་སྣ་ཁག་ཅིག་འཁྲབ་སྟོན་གནང་བར་ཐའེ་ཝན་ནང་དགའ་བསུ་ཐོབ་གནང་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་ང་སེང་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ།